གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་ཕྱི་ཕྱོགས་སུ་འཚར་ལོངས་བྱས་པའི་གཞོན་སྐྱེས་ཤིག་གི་ངོས་ནས་རང་ཡུལ་བོད་ལ་ཕྱིར་ལོག་བྱས་པའི་མྱོང་ཚོར་གྱི་སྐོར་འདི་གའི་ལས་བྱེད་འགྲོ་དོན་ལགས་དང་བགྲོ་གླེང་ཞུ་གི་ཡིན།
ག་པར་ཕྱིན་ནའང་བོད་དེ་དམ་པོ་ཞེ་པོ་ཞིག་འདུག་བཙོན་ཁང་ཆེན་པོ་ཅིག་ནང་ལོགས་སླེབས་པའི་ཚོར་བ་སླེབས་སོང་ལྷ་སའི་ནང་ལོགས་ཡོད་པ་ཚོ་དཔལ་འབྱོར་རིག་ཏེ་ཏེ་ཨོ་ཙམ་ཡོད་པའི་བཟོ་ཞིག་ཚོར། བཙན་བྱོལ་དུ་སྐྱེ་འཚར་བྱུང་པའི་བོད་མི་གཞོན་སྐྱེས་མང་པོ་ཞིག་གི་མི་ཚེའི་རྨི་ལམ་གཅིག་ནི་རང་ཡུལ་བོད་དུ་ཕྱིར་ལོག་བྱ་རྒྱུ་དེ་ཡིན་པ་བཞིན། འགྲོ་དོན་ལགས་ལ་ཉིས་སྟོང་བཞི་དང་ཉིས་སྟོང་བཅུ་དགུ་བཅས་ཐེངས་གཉིས་ལྷ་སར་ཕེབས་རྒྱུའི་གོ་སྐབས་བྱུང་ཡོད་པ་རེད། འགྲོ་དོན་ལགས་ད་བཙན་བྱོལ་ནང་ལོགས་ལ་ཡ།
མི་ཐོག་གཉིས་པ་དང་གསུམ་པ། མང་ཆེ་བཙན་བྱོལ་ནང་ལ་ཡ་ད་བཞུགས་དུས་ཙམ་པ་བོད་ཀྱི་གནས་ཚུལ་གོ་བ་མ་གཏོགས་དངོས་སུ་བོད་ནང་ལ་ཡ་འགྲོ་མྱོང་ཡོད་མ་རེད་མང་ཆེ་ཐོག་མར་སོ་སོའི་ལུང་པའི་གི་ས་ཆ་གཅིག་སྒང་གོམ་པ་རྒྱབ་དུས་ཙམ་པ་ཚོར་སྣང་རང་ཅིག་ག་རེ་བྱུང་ན། དང་པོ་གནམ་གྲུ་ནས་ལྷ་སར་བབས་དུས་བོད་ཀྱི་ས་དེ་སྐམ་པོ་རང་ཅིག་ཞིག་མཐོང་སོང་ལ་དང་པོ་ནམ་རྒྱུན་པར་ནང་ལོགས་ལ་སྐྱབས་བཅོལ་ནང་ལ་བསྡད་དུས་པར་ནང་ལོགས་ལ་བོད་པའི་རྩྭ་ཐང་གི་ལྗང་ཁུ་རང་ཅིག་ཞིག་འདི་མཐོང་གི་ཡོད་རེད་པ། ངའི་ངོ་ཤེས་པ་གཅིག་ཡོད་ཁོ་རང་ད་ཡང་ལོ་ཆུང་ཆུང་རེད་བོད་ནང་ལ་ཐེངས་མ་དང་པོ་འགྲོ་དུས་ཙམ་པ་སོ་སོའི་ལུང་པ་ས་ཆ་གཅིག་སྒང་ལ་རྐང་པ་བཞག་དུས་ཙམ་པ་རྐང་པ་ཁོ་རང་འདར་སིལ་ཤོར་བྱས་ཚོར་སྣང་མི་འདྲ་ཞིག་ཤོད་ཀྱི་འདུག་སོ་སོའི་ལུང་པ་དེ་སླེབས་པ་དེ་འདྲས་ཚོར་སྣང་ཡང་འགྲོ་དོན་ལགས་བྱུང་ཡོད་ནའང། དྲང་པོ་ཞུས་ན་འདི་ལྟར་བྱུང་མ་སོང་ལ་ལས་ཁ་ཤས་བཤུམ་འདི་འདྲ་གནང་གི་འདུག་ཨ་འོ་འདི་ང་ཚོར་བ་སླེབས་མ་སོང་ཨ་ཡིན་ནའང་སྤྱིར་བཏང་གི་མི་ཚོ་འབྲེལ་བ་བྱེད་ས་ཚང་མ་བོད་པ་རེད། ཉོ་ཆ་རྒྱག་པར་འགྲོ་ནའང་རེད། མོ་ཊའི་ནང་ལ་འགྲོ་ནའང་རེད། སོ་སོའི་ལུང་པ་ཅིག་སླེབས་སོང་བསམ་ཡག་འོ་འདི་ཚོར་སོང་མི་དང་མཉམ་དུ་འབྲེལ་བ་བྱུང་དུས། དེ་ཡི་ད་ལྷ་སའི་གཡས་གཡོན་ལ་ཕེབས་དུས་ཙམ་པ། མི་མང་གི་འཚོ་བ་སྐྱེལ་སྟངས་ཡིན་ནའང་རེད། གཞོན་སྐྱེས་ཚོ་གི་སློབ་སྦྱོང་བྱེད་སྟངས་ཡིན་ནའང་རེད། དེ་ཚོའི་ཐོག་ལ་ཀྱང་ཡང་མཐོང་དུས་ཙམ་པ་ག་འདྲ་རང་བྱུང་ན་སོ་ག་རེ་ཟེར་ད་ལྟ། ཕྱི་ལོགས་ལ་དྲིལ་བསྒྲགས་མི་འདྲ་ཅིག་གནང་གི་ཡོད་པ་རེད་ནང་ལོགས་གནས་སྟངས་མི་འདྲ་ཅིག་ཡོད་རེད་བ། ཁྱེད་རང་འདི་གཉིས་ཕར་ཚུར་བསྡུར་དུས་ཙམ་པ། ང་རའི་དོ་སྣང་བྱུང་ཡག་ལ། མི་རིགས་དབྱེ་འབྱེད་ཡོད་པའི་ལམ་སང་མངོན་གསལ་དོད་པོ་ཞིག་མཐོང་སོང་འོ་འདི་དུས་རྒྱུན་རྒྱ་མིས་ཚང་མ་མི་རིགས་དབྱེ་འབྱེད་མེད་བྱས་ཞིག་ཁྱབ་བསྒྲགས་བྱེད་ཀྱི་ཡོད་རེད་དེ་ཡི་གེ་ཡི་གེ་བོད་ནང་ལོགས་སླེབས་དུས་མངོན་གསལ་དོད་པོ་ཞིག་དཔེར་ཞུས་པ་ཡིན་ན་བོད་ལྗོངས་སློབ་གྲྭ་ཆེན་མོའི་ཕྲུ་གུ་ལྔ་བྱས་མཉམ་དུ་འདི་བྱེད་ག་ཕྱིན་པ་ཡིན་ཁ་ལག་ཟ་ག།

འོན་ཏེ་དངོས་སུ་ཞུ་མཐོང་སོང། བོད་པ་དང་རྒྱ་མི་གི་འབྲེལ་བ་འབྱོར་བ་དེ་ཕར་ཚུར་ཡང་ཨ་འདི་འཁོན་འཛིན་ཆེ་མདོག་ཁ་པོ་ཅིག་འདུག་ད་ཨ་འདི་སྲིད། བོད་པ་མང་པོ་ཅིག་གིས་རྒྱ་མི་མཐོང་དུས་རྒྱ་རོ་རྒྱ་རོ་བྱས་ཟེར་གྱི་འདུག་མང་ཆེ་གི་གསུང་གིས་ཁ་རས་དངོས་གསལ་དེའོ་ཞུ་ཚུགས་མི་རིགས་བར་ལ་དབྱེ་འབྱེད་ཡོད་པ་དེ། རེད་ཨ་ནི་ད་འགྲོ་དོན་ལ་ཐོག་མར་རྒྱ་གར་ནང་བྱས་དེ་ནས་ཨ་མི་རི་ཀ་ནང་འཚར་ལོངས་གནང་སློབ་སྦྱོང་དང་ཚང་མ་ཨ་རི་ནང་གནང་བྱེད་དུས་ཙམ་པ་སྤྱི་ཚོགས་ཀྱི་ཁོར་ཡུག་འབྱོར་བ་དེ་ལ

སྤྱི་ཚོགས་སྒང་ལ་འདི་འདྲའི་གནས་ཚུལ་ལ་ཡང་དམ་དྲག་དང་དེ་འདྲའི་ག་འདྲ་རེད་དོ། ང་རའི་དོ་སྣང་བྱུང་ཡ་ལ་སྤྱི་ཚོགས་སྒང་ལ་མི་སྤྱོད་པས་ཀྱི་འདི་སྦྱོར་བ་ཁ་ར་དམ་དྲག་བྱེད་ཡ་ཆེ་མི་སྤྱོད་པ་ཉེ་བོ་བཙོན་ཁང་ན་འཇུག་ཡ་སོར་ད་ཧོང་འདས་སྒང་སླེབས་དུས་ལྷོད་པོ་ཞུ་བྱས་ཨ་ནས་སྲིད་དོན་སྒང་སླེབས་དུས་དམ་པོ་ཞུ་བྱས་བར་དུ་སྐད་ཆ་བཤད་ཡ་ད་ཨ་འདས་སོ་སོས་ཟབ་ས་ཞུ་བྱས་དགོས་ཀྱི་ཨ་ནི་འདི་ཞུས་པ་ཡིན་ན་ག་རེ་དཔེར་ཞུས་པ་ཡིན་ན་ང་ཉི་མ་གཅིག་ལྷ་སའི་ཧ་འདའ་ཡོད་མ་རེད་ནང་མ་མཇལ་མཇལ་ས་པོ་ཏ་ལ་དུས་འདས

བོད་ཐེངས་གཉིས་པ་འགྲོ་དུས་འདི་མཐོང་སོང་ག་རེ། བོད་པ་ཚང་མ་ཤང་ཕོད་ཀྲང་གི་ཨའི་ཏི་དེ་འདུག་ལྷ་སའི་ནང་ལོགས་ལ་བར་སྐོར་དང་པོ་ཏ་ལ་ཁྲིད་དང་པོ་ཏ་ལ་གི་སྐུ་མདུན་གྱི་ཐང་དང་དེ་ནས་ཕར་ཚུར་ག་དུས་འགྲོ་ནའང་ཤང་ཕོད་ཀྲང་གྱི་བསྟན་བྱས་འགྲོ་གི་འདུག་ཨ་འདི་གློག་གི་ཟུར་ལ་བརྡར་དུས་ཨ་ནི་མི་སུ་སུ་ཕྱིན་ཡོད་མེད་ཚང་མ་འདི་བྱེད་ཀྱི་འདུག་ཨ་ཁོང་ཚོས་དེད་ཀྱི་འདུག་ཨ་ང་རའི་དོ་སྣང་བྱུང་ཡས་ལ་གཞུང་ཞབས་ལས་བྱེད་ངས་འདོན་ཚུལ་མང་ཆེ། འདོན་ཚུལ་འདི་བརྒྱུད་ནས་ཐེག་མི་འདུག་ཁོ་ན་ཚོ་ཁ་ཤས་སྐོར་སྐྱོན་ཆེ་ཐལ། ཨ་ནི་དམིགས་བསལ་ཚེས་བཟང་དུས་བཟང་ལ། ལས་ཁུངས་ནས་ཁོ་ཚོ WeChat ནས་བརྡ་བཏང་བྱས། སང་ཉིན་ཅི་ཅི་མ་མ་ཀོག་ཀོག་གི་གུང་སེང་འདི་རེད་དུས་ཆེན་རེད་ནང་པས། ཨ་ནི་དེ་དུས་ས་ཆ་དེ་མ་འགྲོ་ཨ་ཞེས། བཀའ་བཏང་ཡག་དང་འདི་ཡོད་པ་དངོས་སུ་དམ་པོ་ཞུ་བྱས་བཀག་སྡོམ་བྱེད་གི་ཡོད་པ་ནི་ཡང་བསམ་པ་སྐྱོ་ཡག་ར་ཞིག་འདུག་ཁོ་ན་ཚོས་དམིགས་བསལ་མི་རྒན་པ་ཚེས་བཟང་དུས་བཟང་ལ་གླིང་སྐོར་དང་འདི་ཐལ་ཡག་མི་འདུག་བ། འདི་རང་དབང་སྐོར་ལ་ག་རེ་ཕྱི་རྒྱལ་ལ་སྡུར་བ་ཡིན་ན་འཚོ་བ་རུ་དེ་མོ་ཏྲ་སྣུམ་བླུག་པར་འགྲོ་དུས་ཨ་མི་རི་ཀ་འདུག་པ་མོ་ཏྲ་སྣུམ་བླུགས་དུས་སོ་སོའི་དངུལ་སྤྲད་མ་གཏོགས་སོ་སོའི ID དང་འདི་ཞུ་གལ། བསྟན་དགོས་མ་རེད། ལྷ་ས་འགྲོ་དུས་མོ་ཏྲ་སྣུམ་བླུགས་དུས། མོ་ཏྲ་བཏང་མཁན་དེ་པར་བརྒྱབ་དགོས། དེ་ནས་ཤང་ཕོད་ཀྲང་ཟེར་དེ་བསྟན་དགོས་དོ། དེའི་སྒང་ལ་སོ་སོའི་མོ་ཏྲའི་ལག་ཁྱེར་བསྟན་དགོས་གི། དེ་ཚར་བ་དང་ཁོང་ཚོས་མོ་ཏྲ་སྣུམ་བླུགས་པ་འབྱོར། མོ་ཏྲ་སྣུམ་དེ་སྣུམ་ག་ཚད་བླུགས་ཡོད་མེད་ཚད་དེ་བྱེད་ཀྱི་ཐོ་བརྒྱབ་གི། དེ་བྱེད་དུས་སྦད་དེ་རང་དབང་མེད་པའི་འཚོ་བ་ཞུ་རུ་ཆེ། ཨ་ནི་དམིགས་བསལ་ཕི་གས་ཅིག་དོ་སྣང་བྱུང་ཡག་ལ། ཕྱོགས་མཐའ་ཁག་ནས་ལྷ་སའི་ནང་ལོགས་ལ་འཛུལ་གནང་མཁན་བོད་པ་འཛུལ་གལ་སྲིད། ལག་ཁྱེར་ཡག་པོ་ར་ཅིག་མེད་ན་ཤང་ཕོད་ཀྲང་དང་འདི་གསལ་པོ་ར་ཅིག་མེད་ན་ལྷ་སའི་ནང་ལོགས་ལ་མོ་ཏྲ་སྣུམ་བླུགས་ཡ་མི་འདུག་རང་དབང་མེད་པའི་འཚོ་བ་ཞིག་ཡིན་པ་དེ་བོད་ནང་ལོགས་ལ་ལོ་གསར་སྐབས་ལ་ཞུ་ཤུགས་ཆེན་པོ་ཚོར། ལོ་གསར་སྐབས་ལ། པོ་ཏ་ལའི་མདུན་ལ་དམག་མིའི་མོ་ཏྲ་བཞག། རྐང་བཙུགས་ནས། སྐོར་རྒྱག་པ་འགྲོ་ཉལ་དུ་འཛུལ་ཚེ་སྲང་དུས་སར་ལ་ཧོང་ཁོ་ཚོ་ཞེད་སྣང་ངོ་ཉེ་སོར་ཆུ་ཚང་ལམ་ཁག་གང་ལ། ཐང་གིར་བཏང་འདུག་འདུག་ང་འོང་དུས་མི་ཚང་ནང་ལ་བཅར་ཐུབ་མ་མྱོང། ད་གཞོན་སྐྱེས་ཆ་བཞག་པའི་ནད་ལས་འདུག་ཕར་ཕྱི་ལོགས་ནས་ལྟ་དུས་ཙམ་པ། ནང་མ་ཁང་དང་ད་གཞས་འཁྲབ་ས་འཛོམས་འཛོམས་བྱེད་ས་དེ་ཚོའི་ནང་འགྲོ་གི་ཡོད་རེད། ཡང་སྤྱི་བཏང་གི་དོན་དངོས་ཀྱི་རང་དབང་དེ་ཚོ་ག་འདྲ་ཞིག་བྱེད་ན། དངོས་གནས་ཁོ་རང་ལོ་གཞོན་ཤོས་ཡིན་ན་ཁག་པོ་ཞིག་ཡོང་བ། ཏང་ང་རའི་ཉམས་མྱོང་ཅིག་ཞུས་པས་ན་གཙུག་ལག་ཁང་མཇལ་ཁ་མ་ཕྱིན་སྔས་ལ་བོད་ཆས་གོན་བྱས་ཕར་འགྲོ་འགྲོ་བྱས་ཡོད་གཅིག་གིས་འདི་གསུངས། ན་བཟའ་དོན་དུ་མ་སྤེལ་ན་གསུངས། བོད་པའི་ན་བཟའ་འདི། ངས་ག་རེ་བྱས་ནས་གསུང་དགོས་ན་བསམ་བྱས་འོང་དུས་དུས་གོ་ཚོད་མ་སོང། འདི་ག་རེ་བྱས་ནས་ང་འདྲས་གསུངས་པས་ཞེས་ཕར་བཀའ་འདྲི་ཞུས་དུས་འདི་གསུངས། གལ་སྲིད་ལོ་ཆུང་ཆུང། ཕྲག་ངར་ཅིག་གིས་བོད་པའི་དུག་ལོག་གོན་བྱས་སྐོར་རྒྱག་པ་ཕྱིན་པས་ན

ཆེན་པོར་བ། བསྡད་དུས་སྐྱིད་པོ་རེད་ཤག། དེ་ནས་བདུན་ཕྲག་གཅིག་ལྷག་བསྡད་དུས་ཨ་ནི་དངོས་གནས་ཁོ་རང། ས་ཆ་ག་བ་ཕྱིན་ནས། སོ་སོའི ID བསྟན་ཡང་མིན་ན་ངལ་གསོ་རེད་ནས་སོ་སོའི Passport དེ་ཁྱེར་བྱས། འགྲོ་དགོས་འདུག་ག་བ་ཕྱིན་ནས་བོད་དེ་དམ་པོ་ཞེ་ཅིག་འདུག་ངའི་བསམ་པ། ག་རེ་ཚོར་བ་དེ་ནང་ལོགས་ལྷ་སར་ཉི་མ་བཞི་བཅུ་དེ་བསྡད་དུས་ཞུ་དགོས། བཙོན་ཁང་ནང་ལོགས་ཉི་མ་སུམ་ཅུ་བསྡད་པའི་ཚོར་བ་འདྲ་ཅིག་སླེབས་སོང་ཞུ་དགོས། སྤྱི་བཏང་གི་དཔལ་འབྱོར་གྱི་གནས་སྟངས་འདི་ཚོ། ཡང་ག་འདྲ་རེད་ཟེར་གསུངས་ན། ལྷ་སའི